ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིན་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་དགུ་པ་ཚེས་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་བཞི་གཟའ་མིག་དམར་གྱི་ལས་རིམ་ཁག་རྣམ་པ་ཚོ་ལ་དགོས་དགོས་ཡིན། དེ་ནས་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ། ཤེས་ཡོན་ནི་དེབ་ནང་ལ་ཡོད་པ་ཙམ་གཅིག་གིས་འགྲིག་གི་མེད་པར། སོ་སོ་གི་བསམ་བློ་བཏང་སྟེ། གནས་ཚུལ་མང་པོ་ཞིག་དཔྱད་བསྡུར་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་སློབ་ཕྲུག་ཚོ་ལ་མཇལ་ཁ་བསྩལ་བའི་སྐབས་བཀའ་སློབ་བསྩལ་ཡོད་པའི་སྐོར་གྱི་གནས་ཚུལ་བཅས། ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་ནང།
རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གིས་ཨེ་ཤེ་ཡའི་ཁྱབ་ཁོངས་ཀྱི་ཚོགས་ཆེན་དེ་བཞིན་ཉི་ཧོང་གི་རྒྱལ་ས་ཀྲོག་ཀྱོ་དུ་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་ཉིན་གྲངས་གསུམ་རིང་བསྐོང་ཚོགས་གནང་སྟེ། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་རྒྱ་ཡིག་གི་ཚགས་པར་དང་དུས་དེབ་ནང་ལ་བོད་ཀྱི་གནས་ཚུལ་ཐོན་པ།

བཀའ་སློབ་བསྩལ་ཡོད་པའི་གནས་ཚུལ་ཐོན་སྐབས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་གསུམ་ཉིན་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་དགེ་རྒན་དང་སློབ་ཕྲུག་སུམ་ཅུ་སོ་བཞི་ལྷག་ཙམ་ཞིག་ལ་མཇལ་ཁ་བསྩལ་བའི་སྐབས། སློབ་ཕྲུག་ཚོ་གིས་ཤེས་ཡོན་སློབ་སྦྱོང་བྱེད་པའི་སྐབས། ཤེས་ཡོན་ཟེར་བ་དེ་དེབ་ནང་ལ་ཡོད་ཤག་བྱེད་པ་ཙམ་མིན་པར་སོ་སོ་གི་བསམ་བློ་བཏང་སྟེ་གནས་ཚུལ་མང་པོ་ཞིག་དཔྱད་བསྡུར་བྱེད་རྒྱུ་དེ་གལ་ཆེན་པོ་རེད། ཅེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་འདི་ལྟར་གནང་ཡོད་པ་རེད། ཨེ་ནི་གང་ལྟར Education ཟེར་དེ་ཅིག་དེབ་ནང་ལ་ཡོད་བསྡད་པ་དེ་ག་ཟེར་གྱི་རེད། སོ་སོ་ད་ག་ཡིན་པ་རེད་བསམ་ནས་དྲན་བསྡད་ཡ་དེ་ཙམ་མ་ཡིན་པ། སོ་སོ་བསམ་བློ་བཏང་ནས་ཏོག་ཙམ་ཅིག་གི་དཔྱད་པ་བྱས་ཡ་ད་ཅིག་གི་གནས་ཚུལ་མང་པོ་འདུག་སུ་སུ་བྱས་སོ་སོ་བསམ་བློ་བཏང་སྟེ་དཔེ་གལ་ཆེན་པོ་རེད་བ། བྱས་ཙང། ང་རང་ཚོའི་རྒྱ་གར་གྱི་དཔལ་ནཱ་ལེན་དྲའི་མཁས་པའི་དབང་པོ་ཚོ་བྱས་ནས། གཞུང་མང་པོ་གཟིགས། ཨེ་ནི་དཔྱད་པ་བྱས་ནས་འགྲོ་བསྡད་ཀྱི་མ་གཏོགས། གཅིག་གི་དཔེ་ཆ་གཅིག་ནང་ལ་ཡོད་བསྡད་པ་དེ་རྐྱང་རྐྱང་སོ་སོ believe བྱས་ནས་འགྲོ་གོ་མ་རེད་དཱ། ཤ་ཟ་བ། ཟེར་དེ་དཔེ་གལ་ཆེན་པོ་རེད་ཤག་ང་རང་ཚོ་རྒྱ་གར་གྱི་གནའ་རབས་ཀྱི་ལུགས་སྲོལ་ཞིག་རེད་བོད་རེད། ད་ཁ་ད་ཆིག། རིག་གཞུང་རྙིང་པ་འདི་གི། བའི་གནས་ཚུལ་མང་པོ་ཞིག་གཙུག་ཏུ་ཞིབ་འཇུག་བྱས་ནས་དཔྱད་པ་བྱས་ནས་བསམ་བློ་བཏང་ཡག་ཆིག་འདི་དཔེ་གལ་ཆེན་པོ་འདུག་བ། ད་ད་ང་རང་ཆ་བཞག་ནས་དཔྱད་པ་བྱས་ན་ཆ་གལ་ཆེན་པོ་བརྩི་གི་ཡོད་རེད། ཨེ་དེ་རིང་ཁ་སང་དཔྱད་པ་བྱས་ནས་ཚན་རིག་པ་མཉམ་དུ་ལ་ཨེ་ནི་འབྲེལ་བ་བྱེད་ཀྱི་ཡོད། ཨེ་ནི་ཆོས་པ་འདྲ་མི་འདྲ་དེ་འདྲ་མཉམ་དུ་ལ་ཨེ་ནི་འབྲེལ་བ་བྱེད་ཀྱི་ཡོད། ཅེས་གང་དྲག་བསམ་བློ་བཏང་ནས་དཔྱད་པ་བྱས་ཏེ་དཔེ་གལ་ཆེན་པོ་རེད་ཤག། ཆོས་གསུང་བ། ཁྱོད་ཚོས་དཔྱད་པ་བྱས་བསམ་དོགས་བ། གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་འདི་ཡི་ཐོག་ལ་མི་རབས་རྒན་པ་རྣམས་རྫོགས་འགྲོ་གི་ཡོད་པ་དང་ཆབས་ཅིག་མི་རབས་གཞོན་པ་ཚོ་མུ་མཐུད་ནས་གི་ཡོང་བཞིན་པར་བརྟེན་མི་རབས་གཞོན་པ་ཚོ་ཡིས་འདས་པའི་གི་ལོ་རྒྱུས་དང་འཛམ་གླིང་ནང་གི་དངོས་ཡོད་གི་གནས་ཚུལ་ཤེས་རྒྱུ་དེ་གལ་ཆེན་པོ་རེད་ཅེས་བཀའ་སློབ་འདི་ལྟར་གནང་ཡོད་པ་རེད།
ད་ལྟ་ང་ཚོ་འཛམ་བུ་གླིང་འདིའི་སྒང་ལ།

ཤེས་སོང། ད་ལྟའི་དངོས་ཡོད་གནས་ཚུལ་ཤེས་པར་བྱས་ཏེ་གལ་ཆེན་པོ་ཆགས་རེད། ཡང་དེ་དང་ཆབས་ཅིག་འདས་པའི་ལོ་རྒྱུས་དང་འབྲེལ་ནས་བསམ་བློ་བཏང་ན་དེ་ཕན་ཐོགས་ཡོད་རེད།
ཤེས་སོང། རྣམ་རྒྱལ་མཐོ་སློབ་ཀྱི་མཇལ་ཁ་ཞུ་མཁན་སློབ་ཕྲུག་ཕལ་ཆེ་བ་ནི་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་ཡིན་པ་དང། བོད་མི་བཙན་བྱོལ་བ་ཡང་གང་འཚམ་ཞིག་ཡོད་པ་རེད། བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་ནང་འཛིན་གྲྭ་དྲུག་པ་ནས་བཅུ་གཉིས་བར་གྱི་ཁྱོན་བསྡོམས་གི་སློབ་ཕྲུག་སུམ་བརྒྱ་བརྒྱད་ཅུ་ལྷག་ཙམ་ཡོད་པ་འདུག་ད་ལྟ་ཡི་ཆར་བཙན་བྱོལ་བོད་མི་ཡི་སློབ་ཕྲུག་བརྒྱ་ཆ་སུམ་ཅུ་ཙམ་དང་བལ་ཡུལ་ཡུལ་མི་ཡིན་པའི་གི་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་སོགས་བརྒྱ་ཆ་བདུན་ཅུ་ཙམ་ཟིན་གྱི་ཡོད་པ་འདུག་དེའི་ནང་ལ་དགེ་རྒན་དང་ལས་བྱེད་བསྡོམས་པའི་གི་མི་གྲངས་ལྔ་བཅུ་ང་གསུམ་ཡོད་པའི་གི་གནས་ཚུལ་ཐོན་འདུག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་མཛད་ནས་གི་མི་ལོ་བཅུ་དྲུག་འཁོར་བའི་གི་དུས་དྲན་དུ་ཨ་རིའི་གྲོང་ཁྱེར་ཉུའུ་ཡོག་ཏུ་སྲུང་བརྩི་ཞུས་ཡོད་པ་རེད། དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་མཛད་ནས་གི་མི་ལོ་བཅུ་དྲུག་འཁོར་བའི་གི་དུས་དྲན་སྲུང་བརྩི་ཞུ་ཆེད་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་ས་གནས་གཞོན་ནུ་ཚོགས་པས་ཨ་རིའི་ཉུའུ་ཡོག་གྲོང་ཁྱེར་དུ། སྐར་མ་སོ་བཞི་ཚོགས་པའི་ཚོགས་ཁང་དུ་གསེར་གྱི་གི་གཟེངས་རྟགས་འབུལ་བཞེས་མཛད་པ་དང་སྟབས་བསྟུན་ནས་གསོལ་ཇ་བཞེས་རིགས་སོགས་སྤྲོ་ཚོགས་ཤིག་གི་གོ་སྒྲིག་གནང་ཡོད་པ་རེད། སྐབས་དེར་ས་གནས་གཞོན་ནུ་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་དེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འབུལ་བཞེས་ཀྱི་ཉིན་མོ་དེ་གལ་ཆེ་དོན་ཆེན་ཞིག་ལ་བརྩི་དགོས་པའི་དུས་དྲན་ཞིག་ཡིན་པ་སྐོར་ཁོང་གིས་ངོ་སྤྲོད་འདི་ལྟར་གནང་ཡོད་པ་རེད།

བོད་རིགས་སྤྱི་མཐུན་ཚོགས་པའི་འབྲེལ་མཐུད་པ། ད་ལྟ་སྲིད་སྐྱོང་དང་ལྷན་རྒྱས་བཞུགས་མཁན་ཀུན་དགའ་བཀྲ་ཤིས་ལགས་ཀྱི་གིས་སྲིད་སྐྱོང་མཆོག་གི་ཁི་ན་ཁྲི་ཀ་མངའ་སྡེའི་ནང་གི་མཛད་འཆར་ཁག་ཁོང་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་ཁ་སང་ཚེས་པ་ཉི་ཤུ་གཉིས་ཀྱི་དགོང་དག་དེ་ལ་ཡ་དཔལ་ལྡན་སྲིད་སྐྱོང་མཆོག་གིས་ཁེ་ན་ཁྲི་ཀ་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་ལ་ཡ་ཨ་ནི་ས་གནས་མང་ཚོགས་ལ་ཡ་ཕྱག་ཚོད་ལྔ་དང་ཕྱེད་ནས་དགུ་པ་མ་ཟིན་ཙམ་དུ་བསྒོས། མང་ཚོགས་ཀྱི་དྲི་བ་དྲིས་ལན་བྱས། ཨ་ནི་སྐུ་ངོ་སྲིད་སྐྱོང་བཀའ་གནང་ཡ་བྱས་བྱས། ད་རེས་དཔལ་ལྡན་སྲིད་སྐྱོང་མཆོག་གིས་ཕེབས་སའི་ས་གནས་ཁག་བརྒྱད་དགུ་ཞིག་ཡོད་རེད་བྱང་ཨ་རི་ནང་ལ། འདི་གའི་ས་གནས་འདི་ཨ་ནི་ག་རེ་ཟེར་ན་སྲིད་སྐྱོང་ཐུགས་འགན་བཞེས་པ་ནས་བྱས་ཨ་ནི་ད་བར་དུ་ཕེབས་མ་ཐུབ་པའི་ས་གནས་དེ་རེད། ཨོ་འདི་གའི་ལ་ཡ་བཀའ་སློབ་དེ་ནང་ནས་ད་གྷན་ནི་ཀྲི་ཀི་ཏི། གཅིག་ཆགས་ཀྱི་ཡོད་རེད་དེ་ཡང་ཁ་སང་བཀའ་སློབ་གསུང་བཤད་ནང་ཨ་ནི་མི་མང་ཕལ་ཆེར་བརྒྱ་དང་བརྒྱད་ཅུ་ཉིས་བརྒྱ་ཡན་ཡོད་ཅིག་འཛོམས་ཤག་ཨ་ནི།
ད་ནི་ཁི་ན་ཀྲི་ཀའི་མངའ་སྡེ་ཡི་མང་ཚོགས་ལ་བཀའ་སློབ་གཙོ་བོ་ཇི་ལྟར་གནང་ཡོད་མེད་སྐོར་ཀུན་དགའ་བཀྲ་ཤིས་ལགས་ཀྱི་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། བཀའ་སློབ་ཀྱི་ནང་དོན་ནི་དཔལ་ལྡན་སྲིད་སྐྱོང་མཆོག་གིས་ཐུགས་འགན་བཞེས་པ་ནས་བྱས་རྗེས་ཨ་ནི་བཀའ་ཤག་སྐབས་བཅུ་དྲུག་པའི་དགོངས་པ་བཞེས་སྟངས་ག་འདྲ་ཡིན་མིན། ལོ་ལྔའི་ནང་ལ་མ་འོངས་པའི་ད་ཕུགས་འདུན་ཡིག་ཆ་བཏོན་གནང་ཡོད་རེད་བ་འདི་ལ་གཞི་བཞག་གནང་བྱས་བཀའ་སློབ་གསུང་བཤད་གནང་ཡག་འདི་གའི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་གནས་བབ་ཁོར་ཡུག་གི་གནས་སྟངས་ད་ལྟའི་གནས་སྟངས་ལོ་རྒྱུས་ཐོག་གི་རང་བཙན་གནས་བབ་ག་འདྲ་ཡིན་འདི་གའི་ཆ་ཚང་ཅིག་བྱས། སྲིད་སྐྱོང་མཆོག་ད་ནི་མེ་སི་ཆུ་སི་དང་ཨ་ཏི་ཀ་བཅས་ཀྱི་གི་ས་ཁུལ་ཁག་ལ་ཕེབས་བཞིན་ཡིན་པའི་གི་གནས་ཚུལ་ཐོན་གི། བོད་མི་ཡི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནིའུ་ཡོག་ཏུ་ཆོས་ཚོགས་ཡི་ཚོགས་འདུ་ཐོག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་ལོ་དགུ་བཅུ་ལ་ཕེབས་པའི་གི་གོ་སྟོན་གཟབ་རྒྱས་ངང་སྲུང་བརྩི་ཞུ་རྒྱུ་གི་གསལ་བསྒྲགས་གནང་ཡོད་པའི་གི་གནས་ཚུལ་ཐོན། དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ཐོག་ལ་གནས་ཚུལ་སྤེལ་བ་ལྟར་ན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་ཉི་ཤུ་རྩ་གཅིག་ཉིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནིའུ་ཡོག་ཏུ་འཚམས་གཟིགས་དུ་ཕེབས་ཏེ་ས་གནས་མི་མང་ལ་གསུང་བཤད་དང། ཆོས་ཚོགས་ཁག་གི་ཚོགས་འདུ་ཐོག་ལ་མཉམ་ཞུགས་གནང་ནས་བོད་ཀྱི་གི་ཆོས་དང་རིག་གཞུང་རྒྱུན་འཛིན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་པའི་གོ་སྟོན་གཟབ་རྒྱས་ངང་སྲུང་བརྩི་ཞུ་རྒྱུ་ཡི་སྐོར་གསལ་བཤད་གནང་ཡོད་པ་རེད། སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གིས་ལོ་ངོ་ཉི་ཤུ་ཙམ་ཞིག་གི་སྔོན་ལ། བཀའ་རྒྱ་ཨང་ལྔ་པ་ཞེས་པ་ཞིག་གཏན་འབེབས་བྱས་ནས་བོད་བརྒྱུད་ཀྱི་སྤྲུལ་སྐུ་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཡི་སྐོར་ལ་རྩ་འཛིན་སྲིད་ཇུས་ཤིག་བཟུང་སྟེ་ཉིན་དེ་ནས་བཟུང་ཆབ་སྲིད་ཀྱི་ལག་ཆ་བེད་སྤྱོད་བཏང་དང་གཏོང་བཞིན་པ་ལྟར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ལ་ཡང་ཐེ་བྱུས་བྱེད་རྒྱུ་ཡི་གྲ་སྒྲིག་བྱེད་བཞིན་པ་སྐོར་གསལ་སྟོན་གནང་ཡོད་པ་རེད། རྒྱ་ནག་གི་བྱང་ཤར་ཁུལ་དུ་ཚོགས་པའི་གི་ཚོགས་འདུའི་ཐོག་རྒྱ་ནག་དང་ར་ཤི་ཡ་གཉིས་བར་དངོས་རྫས་བཟོ་སྐྲུན་ལས་གཞི་ནས་རྗེས་ལུས་འདང་བཙུགས་སོགས་ཀྱི་གི་ལས་གཞི་ཡི་ཐོག་ལ་མཉམ་ལས་བྱེད་རྒྱུ་ཡི་གན་རྒྱ་བཞག་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་རུ་ཏྲ་གསར་ལས་ཁང་གི་གནས་ཚུལ་སྤེལ་བ་བཞིན་ན་རྒྱ་ནག་བྱང་ཤར་ཁུལ་དུ་ཚོགས་པའི་གི་རྒྱ་ནག་དང་ར་ཤི་ཡ་གཉིས་བར་མཉམ་ལས་ཚོགས་འདུ་དེ་ཡི་ཐོག་ཕྱོགས་གཉིས་བར་བཟོ་སྐྲུན་གི་ལས་རིགས་དང་གློག་རྡུལ་གི་ཐོན་རྫས། ཞིང་ལས་སོགས་ཀྱི་གི་ཁྱབ་ཁོངས་སུ། མཉམ་ལས་བྱེད་རྒྱུའི་གན་རྒྱ་བཞག་ཡོད་པར། རྒྱ་ནག་གཞུང་འབྲེལ་གྱི་གསར་ལས་ཁང་གི་གནས་ཚུལ་སྤེལ་ཡོད་པ་རེད། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གི་ལས་རིམ་ཁག་ཡིན། ད་ནི། འུ་ག་དྷ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་བཏང་བའི་གི་གནས་ཚུལ་ཅིག་ཉན་རོགས་གོ། བོད་དོན་དང་འབྲེལ་བའི་ཚོགས་སྡེ་ཁག་བཅུ་གཅིག་ལྷན་ཞུགས་ཐོག International Tibet Network འམ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཨེ་ཤེ་ཡའི་ཁྱབ་ཁོངས་ཀྱི་ཚོགས་ཆེན་དེ་བཞིན་ཉི་ཧོང་གི་རྒྱལ་ས་ཀྲོག་ཀྱོ་དུ་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་ཉིན་གྲངས་གསུམ་རིང་བསྐོང་ཚོགས་གནང་སྟེ། ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་དང་རྒྱལ་སྤྱིའི་གནས་བབ་དང་བོད་མིའི་འཐབ་རྩོད་ཀྱི་ཁ་ཕྱོགས། ཚང་མས་ནུས་པ་མཉམ་སྤུངས་ཀྱིས་བོད་མིའི་འཐབ་རྩོད་ཀྱི་ནུས་ཤུགས་གོང་མཐོར་ཡོང་ཐབས་སོགས་ཀྱི་ཐོག་གོ་བསྡུར་གནང་ཡོད་པ་ཨོ་སི་ཀྲུ་ལི་ཡ་ཡི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ད་བོད་པའི་གི་གནད་དོན་གང་ལ་དྲིལ་བསྒྲགས་ག་འདྲ་ག་འདྲ་ལོགས་ག་ལོགས་ག་ག་རེ་ག་རེ་ག་རེ་ཡོད་མེད་དང་ཨ་ནི་དེའི་གལ་ཆེ་ཆུང་ག་འདྲ་ཡོད་མེད་དང། ཨ་ནི་ད་ལྟ་ཛ་དྲག་པ་ག་རེ་ཡིན་མིན་དང་དེ་ཚོ་སྐོར་ལ་ཨ་ནི་ཅིག་གོ་བསྡུར་བྱུང་བ་རེད། ཨ་ནི་ད་དམིགས་བསལ་གྱིས་ད་ལྟ་བོད་ནང་གི་ད་ལྟ་དམིགས་བསལ་ད་ལྟ་ཉེ་ཆར་ང་ཚོའི་བོད་ནང་གི་ཨ་ནི་གཏན་འཇགས་སློབ་གྲྭ་དེ་སྐོར་དེ་ལ་ཨ་ནི་ཅིག་ཞིབ་ཚགས་པོ་དེ་འདྲ་ཅིག་གོ་བསྡུར་བྱུང་བ་རེད།
རྒྱལ་སྤྱིའི་རང་བཞིན་གྱི་ཚོགས་ཆེན་དེ་ཡི་དམིགས་ཡུལ་གཙོ་བོ་ནི་གོང་ཞུས་འབྲེལ་མཐུད་ལས་ཁང་དང་འབྲེལ་བ་ཡོད་པའི་ཨེ་ཤི་ཡའི་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ཁུལ་འབྲེལ་བ་བཟང་རུ་བཏང་སྟེ་མཉམ་རུབ་ཀྱིས་བོད་དོན་ལས་འགུལ་སྤེལ་ཕྱོགས་དང་ཐབས་ཇུས་གསར་པ་ངོ་སྤྲོད་གནང་རྒྱུ་སོགས་ཡིན་ཞིང་ད་རེས་ཚོགས་ཆེན་ཐོག་ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་དང་བོད་ཀྱི་གཞོན་ནུ་ལྷན་ཚོགས་བོད་རང་བཙན་སློབ་ཕྲུག་ཚོགས་པ་ཨོ་གླིང་བོད་དོན་ལས་འགུལ་ཁང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་བོད་གནས་ལྟ་ཞིབ་ཁང་འཚེ་བ་མེད་པའི་ཐབས་ལམ་གྱི་གདམ་ག་ཐེབས་རྩ་ཁང་བོད་དོན་ལས་འགུལ་ལྟེ་གནས་ཁང། བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་གི་འབྲེལ་མཐུད་ཁང་སོགས་ཀྱི་སྐུ་ཚབ་རྣམས་གཙོ་བོར་གྱུར་བའི་ཁྱོན་བོད་དོན་ལས་འགུལ་བ་མི་གྲངས་ལྔ་བཅུ་ལྷག་ལྷན་ཞུགས་གནང་འདུག། ཨོ་སི་ཀྲུ་ལི་ཡ་ཡི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྕམ་ཛོ་ཡི་སྦེད་ཧྥོརྡ་ལགས་ཐེངས་འདི་ཡི་ཚོགས་ཆེན་ཐོག་ལྷན་ཞུགས་གནང་འདུག། Collaboration and Cooperation are key.
བོད་ཀྱི་བདེན་མཐའ་གསལ་བར་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་གིས་ནུས་པ་མཉམ་སྤུངས་ཀྱི་སྒོ་ནས་ལས་འགུལ་སྤེལ་རྒྱུ་གལ་ཆེ་ཡིན་པ་གསུངས་ཤིང། ད་རེས་ཚོགས་ཆེན་ཐོག་གཙོ་བོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཤར་བའི་སྐབས་རྒྱལ་ཚོགས་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བའི་དུས་བཀག་དཔྱད་ཞིབ་ཐེངས་བཞི་བ་འཚོགས་རྒྱུ་ཡིན་པ་དང་སྟབས་བསྟུན་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གནས་སྟངས་ཡར་རྒྱས་གཏོང་དགོས་པ་སོགས་ཀྱི་ཐད་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པ་སོགས་ཀྱི་ཐད་གྲོས་བསྡུར་ལྷུག་པོ་གནང་ཡོད་པར་འགྲེལ་བརྗོད་གནང་བྱུང། གཞི་རྩའི་ཆ་ནས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཨེ་ཤེ་ཡའི་ཁྱབ་ཁོངས་ཀྱི་ཚོགས་ཆེན་དེ་བཞིན་ལོ་ལྟར་ཚོགས་སྲོལ་ཡོད་པ་མ་ཟད་སྐབས་རེ་བཞུགས་སྒར་དྷ་རམ་ས་ལར་ཡང་ཚོགས་ཀྱི་ཡོད་པ་དང། ད་རེས་ཚོགས་ཆེན་གྱི་ཉིན་མཐའ་མར་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་བོད་རང་བཙན་སློབ་ཕྲུག་ཚོགས་པ། བོད་དོན་ལས་འགུལ་ལྟེ་གནས་ཁང། དེ་བཞིན་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་བཅས་ཐུན་མོང་གིས་གསར་འགོད་གསལ་བསྒྲགས་ཤིག་བསྐོང་ཚོགས་གནང་སྟེ། རྒྱ་ནག་གཞུང་གིས་བོད་ནང་བཙུགས་པའི་བཅའ་སྡོད་སློབ་གྲྭ་ཡི་ཉེན་ཁ་དང་འབྲེལ་བའི་སྙན་ཐོ་གཅིག་ཀྱང་འདོན་སྤེལ་གནང་ཡོད་པ་རེད།

དེ་ཡང་ཨ་མི་རི་ཀ་ཡི་རྒྱལ་སྲུང་ལྷན་ཁང་གིས་ཕྱི་ཟླ་བཅུ་པའི་ཚེས་བཅུ་དགུ་གི་ཉིན་གྲོས་ཚོགས་སུ་ཕུལ་བའི་ཨ་རིའི་རྒྱལ་སྲུང་དང་བདེ་འཇགས་སྐོར་གྱི་ལོ་འཁོར་སྙན་ཐོ་ཡི་ནང་ཨ་མི་རི་ཀ་གིས་རྒྱ་ནག་དེ་བཞིན་ཨ་མི་རི་ཀར་འགྲན་རྩོད་གནང་མཁན་ཞིག་དང་ཨ་མི་རི་ཀ་གིས་གདོང་ལེན་བྱ་དགོས་ས་གཙོ་བོ་ཞིག་ཡིན་པ་མ་ཟད་རྒྱ་ནག་ནི་དཔལ་འབྱོར་དང་དམག་དོན་སོགས་ཀྱི་ཐོག་ནས་ཨ་མི་རི་ཀ་དང་ཁ་གཏད་དུ་གནང་མཁན་གྱི་རྒྱལ་ཁབ་ཁོ་ན་དེ་ཡང་ཡིན་སྐོར་བཀོད་ཡོད་པ་རེད། འདི་དང་འབྲེལ་བའི་སྐོར་དེར་ཐའེ་ཝན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་དགོངས་ཚུལ་བཅར་འདྲི་ཞུས་པས་ཁོང་གིས་འགྲེལ་བརྗོད་གནང་དོན་ལ། ཨང། དེ་ག་རང་རེད། ག་རེ་ཞུས་པ་ཡིན་ན་ད་ང་ཚོ་ལོ་རྒྱུས་ལ་ཕྱི་མིག་ཅིག་བལྟས་པ་ཡིན་ན་ཨ་རི་གཙོས་པའི་གི་ནུབ་ཕྱོགས་རང་དབང་དམངས་གཙོ་རྒྱལ་ཁབ་ཚོ་ཡིས་ཨ་ནི་རྒྱ་ནག་དེ་དཔལ་འབྱོར་ཡར་རྒྱས་ཀྱི་ལམ་ཁ་ནས་ཁྲིད་དེ་འགྲོ་བ་ཡིན་ན། ཨ་ནི་དཔལ་འབྱོར་ཡར་རྒྱས་འགྲོ་བ་དང་མཉམ་དུ་ཨ་ནི་རྒྱ་ནག་དེ་ཡང་ནི་ཞི་བ་གི་ཐོག་ལ་ཨ་ནི་སྟོབས་ཆེན་པོ་ཅིག་ཆགས་ཏེ་ཨ་ནི་འཛམ་གླིང་གི་ཞི་བདེ་གི་ཐོག་ལ་འཕེལ་རྒྱས་འགྲོ་ཡ་དང་ཨ་ནི་རྒྱ་ནག་ནང་ཁུལ་ལ་ཡིན་ན་ཡང་ཨ་ནི་འཛམ་གླིང་གི་སྤྱི་ཁྲིམས་དང་སྒྲིག་ལམ་མང་པོ་ཅིག་དང་མཉམ་དུ་སོང་སྟེ་བརྩི་སྲུང་ཞུས་ཏེ་ཨ་ནི་རིམ་པ་བཞིན་དུ་ཅིག་རང་དབང་དམངས་གཙོ་གི་ངོ་བོ་ཡོད་པ་ལ་འགྲོ་ཡ་ལ་དེ་ནི

ག་དུས་ཡིན་པ་ཡིན་ན་ཡང་ཨ་མི་རི་ཀ་གིས་ག་ཚད་ཙམ་ཅིག་གོ་བསྐོན་སློབ་གསོ་ཟེར་ན་འདྲ་དྲན་སྐུལ་ག་ཚད་ཅིག་ཞུས་པ་ཡིན་ན་ཡང་ཨ་ནེ་ཅིག་ཐའེ་ཝན་ལ་ཉིན་མ་རྟག་པ་དེ་ནི་གནམ་གྲུ་རེད་དེ་ནང་བཞིན་དམག་གི་གྲུ་གཟིངས་ཀྱི་སྡིགས་ར་བསྐུལ་བ་ག་དུས་ཡིན་པ་ཡིན་ན་ཡང་ཐའེ་ཝན་དེ་རྦད་དེ་བཅིངས་འགྲོལ་བཏང་དགོས་ཡིན་ཟེར་ཏེ་འུར་སྒྲོག་བྱེད་པ་ཨ་ནེ་ལྷག་པར་དུ་དེང་སང་ད་ཨི་ཛི་རལ་དང་དེ་ནས་ཅིག་པ་ལེ་སི་ཐན་གཉིས་ཀྱི་བར་གྱི་གནས་ཚུལ་ཆེན་མོ་ཅིག་བྱུང་ལ་དེ་འཕྲད་པའི་སྐབས་སུ་ལ་འཛམ་བུ་གླིང་གི་ཨོ་རོ་སི་གི་ཕུ་ཀྲིན་འདྲ་པོ་ཅིག་འཛིན་བཟུང་བྱས་ཡག་གི་རྒྱལ་སྤྱི་གི་ཁྲིམས་ཁང་གིས་བཀའ་རྒྱ་བཏང་བ་ཡིན་ནའི་ཡང་ཉེ་ལམ་རྦད་དེ་པེ་ཅིན་དུ་གདན་འདྲེན་ཞུས་ཏེ། ད་ཀོ་རེ་ཡ་ཨོ་རོ་སི་གི་ཕུ་ཀྲིན་དེ་ནི་རྒྱ་ནག་གི་ཞི་ཅིན་ཕིང་ཁོ་ཚོ་འབྲེལ་ཏེ་དེ་ནི་ངན་པ་ལག་འབྲེལ་ཨ་ནི་ཇག་ཚོགས་ལག་འབྲེལ་བྱས་ཏེ་ཨ་ནི་རང་དབང་དམངས་གཙོ་ལ་ཁ་གཏད་རྦད་བཅག་ཡག་གི་ཤེས་ཚོགས་ཅིག་ཆགས་ཚར་བ་ཡིན་པ་ཡིན་དུས། ཨ་ནི་སྔོན་མ་གི་ད་རྒྱ་ནག་ལ་རེ་བ་བཅངས་ཡག་གི་རེ་བ་དང་བྲལ་དེ་ནི། སྔོན་མ་ཡིན་ན་ད་ཕན་ཚུན་འགྲན་རྩོད་ཀྱི་ངོ་བོ་ལ་ཡིན་ཟེར་དེ་ནས་ཕར་ག་ལེར་ག་ལེར་གྱི་ཐག་གཅོད་ཀྱི་ཐོག་ལ་དགྲ་བོ་གི་ངོ་བོ་ལ་ཡིན་པ། ད་ལྟ་ག་དུས་ཡིན་པ་ཡིན་ན་ཁོས་སྙད་བཙལ་བསྡད་མཁན་གི་དཀྲུགས་ཤིང་བརྒྱབ་བསྡད་མཁན་གི་འཛམ་གླིང་དཀྲུགས་བསྡད་མཁན་གི་ངོ་བོ་ལ་ངོས་འཛིན་བཟོས་ཡོང་དུས། ཨ་ནི་ཨ་མི་རི་ཀ་དང།

ཨ་ནི་སྲིད་ཇུས་དེ་ཧ་ཅང་གི་གསལ་པོ་ཞིབ་པོ་ཅིག་ཡིན་པ། ཨ་ནི་སྔོན་མ་ཅིག་ཕྱོགས་གཅིག་ནས་འགྲན་རྩོད་ཀྱི་ངོ་བོ་ལ་ཡིན་པ་ཕྱོགས་གཅིག་ལ་ཟླ་གྲོགས་གི་ངོ་བོ་ལ་ཡིན་ན་སྲིད་ཨ་དེ་ཚོ་གི་སྲིད་ཇུས་ཚང་མ་རྦད་དེ་བརླག་སྟེ་ད་དགྲ་ངོ་མ་ཐོག་ལ་ངོས་འཛིན་བཟོ་ཡག་གི་སྲིད་ཇུས་ཅིག་ཡིན་པ་ལ་ཨོ་དེ་ངོས་འཛིན་བཟོ་ཆོག་རེད་དེ་འདྲ་ཅིག་གནས་སྟངས་དེ་ཆགས་དེ་ཡོད་རེད་ལགས་སོ།
སྤྱིར་རྒྱ་ནག་གཞུང་གིས་དྲག་པོའི་མཚོན་ཆ་འབོར་ཆེན་བཟོ་སྐྲུན་བྱས་ནས་དམར་ཤོག་གི་དབང་ཤུགས་རྒྱས་ཐབས་བྱེད་བཞིན་ཡོད་པ་དང་རྒྱ་དཀར་ནག་གཉིས་ཀྱི་ས་མཚམས་སུ་དམག་དཔུང་རིམ་བྱུང་མང་དུ་གཏོང་བ། དམག་དོན་གྱི་ཆེད་དུ་གནམ་ཐང་རྒྱ་སྐྱེད་བྱས་པ་སོགས་ཨ་རིའི་རྒྱལ་སྲུང་ལྷན་ཁང་གི་རྒྱ་ནག་དང་འབྲེལ་བའི་གི་སྙན་ཐོ་དེ་ཡི་ནང་གསལ་སྟོན་བྱས་ཡོད་པ་རེད། སྤྱིར་དེ་རིང་མི་ཚེའི་ཚར་འཇུག་དེ་སྙན་སྒྲོན་ཞུ་མི་ཨ་སྒྲོན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པ་བཀའ་དྲིན་ཆེ།

ཨ་སྒྲོན་གྱིས་ཕྱོགས་བསྒྲིགས་བྱས་པ་དེ་ཉན་རོགས། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གི་ནང་ལ་བྲིས་པའི་གངས་རིན་པོ་ཆེ་ནས་རྒྱལ་ཁམས་འགྲིམས་ཏེ་ཕེབས་མཁན་གྱི་དགེ་འདུན་པ་ཞིག་འཕྲད་པ་དང།

རྒྱ་གར་དང་བལ་ཡུལ་ལ་པེ་ཅིན་ནས་དམིགས་བསལ་གྱི་རེ་སྨོན་ཟེར་བ་འགའ་ཤས་འབྱོར་ཡོད་པ་རེད། ངས་ངོས་འཛིན་ཞུ་བཞིན་ཡོད་ལ་འདི་ཧ་ཅང་གསལ་པོ་ཡོད་ཡང་བལ་ཡུལ་གྱི་གནས་སྟངས་ནི་ཞོད་འཇགས་ཤིག་མེད་པ་དང་དེ་ཙམ་བརྟན་བརླིང་མེད། ཁོང་ཚོར་གནད་དོན་མང་པོ་ཡོད་པས་རྒྱ་ནག་གི་གནོན་ཤུགས་དང་རྒྱ་ནག་དམར་ཤོག་ཚོགས་པ་ཡི་གནོན་ཤུགས་དེ་བས་ནུས་པ་ཆེ་བ་ཡོད་ཅེས་བཀའ་གནང་སྣང། དེབ་འདི་ནི་འབྲེལ་ཡོད་བོད་ཀྱི་དེང་སང་གི་གནས་སྟངས་དང་དེ་བཞིན་མ་འོངས་པར་དབྱེ་ཞིབ་དང་བསམ་གཞིག་གཏིང་ཟབ་ཟེར་བ་ཞིག་རེད་འདུག་རྩོམ་པ་པོ་གིས་གནད་དོན་མང་པོ་ཞིག་ལ་སེམས་ཁུར་དོ་སྣང་བྱུང་ཡོད་པ་དང་འགའ་ཤས་ནི་དེ་སྔོན་ཞིབ་འཇུག་པ་གྱིས་ལྟ་ཞིབ་ཐུབ་མེད། འོན་ཀྱང་གུས་མོ་དང་དེབ་དེ་ཀློག་མྱོང་ཡོད་པའི་གི་དགའ་ཉེ་ཐུན་མོང་གི་ཐོག་ནས་ངོས་འཛིན་ཞུས་པར། རྒྱ་ཡིག་གི་པར་གཞི་ཡི་དེབ་དེའི་མིང་གི་ནང་ཡོད་པའི་རེ་སྨོན་ཟེར་བ་འདི་གསོལ་རས་གནང་བ་ཟེར་བསྒྱུར་ན་ཕལ་ཆེར་དེ་བས་འཚམ་པ་འདུག་གཅིག་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བོད་སྐད་ཀྱི་ནང་གོ་དོན་འདྲ་པོ་ཞིག་གསུངས་མྱོང་ཡོད་པ་དང་བོད་སྐད་ཐོག་གསོལ་རས་ཟེར་བ་འདི་ཞུ་གི་ཡོད། གཉིས་ནི་ད་ལྟའི་བོད་ས་ཡོངས་ཀྱི་ས་གནས་ཁག་ཏུ་གནམ་ས་ཡོངས་རྫོགས་ཁེངས་པ་ལྟར་གྱི་དྲིལ་བསྒྲགས་ཀྱི་སྐད་ཆ་ཡི་ནང་དམར་ཤོག་ཚོགས་པ་ཡི་བཀའ་དྲིན་བཤད་པ་ཟེར་བ་དང་དམར་ཤོག་ཚོགས་པ་ཡི་བཀའ་དྲིན་ཚོར་བ་ཟེར་བ་སོགས་ཡོད་པས། གཞུང་ཕྱོགས་ནས་བོད་རིགས་མི་མང་ལ་ཁོ་ཚོ་ནི་མགོན་སྐྱབས་ཆེན་པོ་ཞིག་དང་བཀའ་དྲིན་ཅན་ཞིག་ཡིན་པ་དུས་དང་རྣམ་པ་ཀུན་ཏུ་དྲན་སྐུལ་མ་བྱས་པ་མེད་ཅེས་དང་ཡང་འོད་ཟེར་ལགས་མུ་མཐུད་གསུངས་པར།

འོན་ཀྱང་རུལ་སུངས་དང་ལྐོག་རྔན་སྤྲད་ནས་གནས་ཚུལ་མཁོ་སྒྲུབ་བྱས་པ་དག་བལ་ཡུལ་ལ་བྲོས་བྱོལ་དུ་བསྐྱོད་མཁན་གྱི་བོད་མི་ལག་ཁྱེར་མེད་མི་ཚོ་འཛིན་བཟུང་བྱེད་ཀྱི་ཡོད། པེ་ཅིན་གྱིས་ཧི་མ་ལ་ཡ་ཁུལ་གྱི་ས་འབྲེལ་རྒྱལ་ཁབ་ལ་སྐུལ་སྤེལ་བྱས་པའི་གྱི་བོད་ཀྱི་གྲོས་རིམ་ཟེར་བ་མ་ཡིན་པར་ཀ་ཐི་མན་རྡུར་རེས་མོས་སུ་ལྐོག་རྔན་སྤྲད་པའི་གྱི་ཐབས་ཤེས་གཅིག་པུ་འདི་རེད། ཕྱི་ལོ་ཉིས་སྟོང་བརྒྱད་ལོར་གོ་ལ་ཡི་དཔལ་འབྱོར་ཉམས་ཉེས་གི་ཤུགས་རྐྱེན་ཐེབས་པ་དང། དེ་བཞིན་དེ་དང་མཉམ་དུ་ནོར་སྲིད་ཀྱི་ཤུགས་རྐྱེན་ཆེ་རུ་སོང་བའི་གྱི་སྐུལ་འདེད་ཀྱི་འོག་པེ་ཅིང་ལ་ཐབས་ཤེས་གསར་པ་རྙེད་པའི་གྱི་ཐོག་ནས་དང་ཐོག་ཁོ་ཚོ་ཡི་གཞུང་ལ་རྒྱབ་སྐྱོར་མེད་པ་ཡང་འཇམ་པོ་ཡི་ཐོག་ནས་བསླུ་བྲིད་བྱས་ཏེ་བོད་མི་ཡི་ཞུ་འབོད་ལ་སྐྱོན་འཛུགས་བྱེད་ཀྱི་ཡོད། ཕྱི་ལོ་ཉིས་སྟོང་བདུན་གྱི་ལོ་ཡི་ཟླ་བ་དགུ་པ་ཡི་གསལ་བསྒྲགས་ཞིག་གི་ནང་བལ་ཡུལ་དུ་བཅའ་སྡོད་རྒྱ་ནག་གཞུང་ཚབ་ཁང་གིས་ཐ་ན་ཁོ་པ་ཡི་ལག་རྟགས་ལ་ཆ་རྐྱེན་ཡོད་པ་ཁས་ལེན་བྱས་ཡོད་ཅེས་བྲིས་འདུག་བལ་ཡུལ་གྱི་དཔོན་རིགས་ཤིག་གིས་རྩོམ་པ་པོར་བརྗོད་པར།

གླིང་མི་ཁུལ་དང་མང་ཚོགས་ཀྱི་ད་ལྟ་ཡི་གནས་སྟངས་དང་གནས་བབ་ལ་དེ་བས་རྒྱུས་མངའ་ཟབ་པ་ལྟ་བུ་བྱུང། དེ་དང་གཅིག་མཚུངས་ཀྱིས་རྒྱ་ནག་གི་ཕྱི་སྐྱོད་ལག་ཡིག་མེད་པའི་གི་གུས་མོར། དེ་སྔ་རྒྱ་ནག་དང་བལ་ཡུལ་ས་མཚམས་བརྒལ་བའི་གི་ཉམས་མྱོང་ཐེངས་གཅིག་བྱུང་མྱོང་ཡོད་པ་འདི་སེམས་ནང་དྲན་བྱུང། དེ་ནི་ལོ་རབས་དགུ་བཅུ་པ་ཡི་མཇུག་ཙམ་ལ།

འུར་ཡང་ཡིད་བཟི་བའི་གི་ཨ་རག་དང་རྒྱ་ཟས་ཟ་བ་ལ་སྤྱོད་ཡོད། སྣེ་ལེན་བྱེད་མཁན་ནི་རྒྱ་ནག་ཕྱོགས་ཀྱི་བཟོ་བཀོད་མི་སྣ་ཡིན་ཞིང་གུས་མོས་ཟམ་པ་བཟོ་བཅོས་བྱེད་མཁན་ཡིན་ནམ་ཡང་ན་གང་བྱེད་མཁན་ཡིན་ངས་དྲན་གི་མི་འདུག་གསོལ་སྟོན་དེ་འདྲ་མཐོང་བ་དང་གུས་མོ་ཐོན་པ་ཡིན། དཀའ་ལས་རྒྱག་ནས་ས་མཚམས་ཐེངས་གཅིག་བརྒལ་ཐུབ་པ་གི་དུས་ཚོད་ཆུ་ཚོད་འགའ་ཤས་ལས་མེད་པ་འདི་སྔ་རྒྱུན་བཞིན་རྒྱ་སྐད་བརྒྱུད་ནས་རྒྱ་ནག་གི་སྐོར་ལ་གླེང་མཁན་རྒྱ་ནག་གི་མི་དང་མཉམ་དུ་གཏོང་འདོད་མ་བྱུང། ང་རང་གཅིག་པུ་སྦ་ར་བྷི་སིའི་གྲོང་ཚོ་ཆུང་ཆུང་དེའི་ནང་འཆམ་འཆམ་ལ་སོང་བ་དང་ཅ་དངོས་ཙག་ཙིག་བཙོང་མཁན་གྱི་ཚོང་ཁང་ཆུང་ཆུང་ཞིག་གི་ནང་ལ་མགོ་འཁོར་བྱུང། དུས་ཚོད་རིང་པོ་མ་སོང་བར་བལ་པོ་ཡི་ཉེན་རྟོག་པ་ཤ་ཞན་པ་ཞིག་གིས་ངའི་མཇུག་ཏུ་རྗེས་འདེད་བཏང་ནས་འདུག་པ་དང། ཕལ་ཆེར་རྒྱང་ཐག་རིང་པོ་མེད་པའི་གི་མོ་ཊ་འབབ་ཚུགས་དེར་བསྐྱོད་ནས་ཀ་ཏི་མན་ཏུར་བསྐྱོད་མཁན་འགྲུལ་སྐྱེལ་མོ་ཊ་གི་ནང་ལ་ངས་ཁོ་རང་ལ་མི་མང་ཤོག་སྒོར་བརྒྱ་ཐམ་པ་སྤྲད་ནས་བལ་པོ་ཡི་དངུལ་བརྗེ་རོགས་ལབ་པ་ཡིན། ཕྱིར་ཟེར་ན་ཚོང་ཁང་ཆུང་ཆུང་དེ་ཡི་ནང་ས་གནས་ཡུལ་མི་ཚོ་གིས་འཐག་པ་དང་རང་ཉིད་ཀྱིས་ཚོས་རྒྱབ་པའི་གི་གླད་མར་ང་རང་སེམས་ཤོར་སོང། བལ་པོ་ཉེན་རྟོག་པ་དེ་གིས་འཛུམ་དམུལ་དམུལ་གྱི་ངང་ནས་མགྱོགས་མྱུར་བལ་པོ་ཡི་དངུལ་སྒོར་མོ་བདུན་བརྒྱ་སྤྲད་བྱུང། འོན་ཀྱང་རྗེས་སུ་ཚོན་མདོག་སྣ་ཚོགས་ཀྱི་རས་ཆ་འཁྱེར་ཡོང་མཁན་གྱི་གུས་མོར། རྒྱ་ནག་ཕྱོགས་ཀྱི་འགག་སྒོ་ཡི་བློ་མཐུན་གྱིས་ཁོ་རང་རང་ལ་ཉུང་མཐར་ཡང་སྒོར་བཞི་བརྒྱ་ཆད་ནས་སྤྲད་མེད་པ་བརྗོད་བྱུང། བལ་པོ་ཉེན་རྟོག་པ་ཆུང་ཆུང་དེ་ངན་པ་ཞིག་རེད་འདུག་འོན་ཀྱང་ངས་འདིར་རྩོད་གླེང་བྱེད་འདོད་མི་འདུག། གང་ལྟར་རས་ཆ་དེ་ཚོ་གིས་ཁྲ་ཡོལ་དང་སྒོ་ཡོལ་བཟོ་བ་ཡིན་ན་སྙིང་རྗེ་པོ་ཡོང་ས་རེད་ཟེར། རྩོམ་པ་པོ་འོད་ཟེར་ལགས་ཀྱི་རྒྱ་ཡིག་གི་ནང་དེ་འདྲ་བཀོད་ཡོད་པ་རེད། ཉན་མཁན་རྣམ་པ་ཚོས་དེ་རིང་གི་འོད་ཟེར་ལགས་ཀྱི་རྩོམ་ཡིག་གི་ལེ་ཚན་དེ་འུ་ཚང་འདི་ལ་དབང་བསྒྱུར་ཡིན། གོང་ཞུས་རྩོམ་ཡིག་འདི་བོད་བསྒྱུར་བྱེད་མཁན་སྒྲོལ་དཀར་ལགས་དང་སྙན་སྒྲོན་གུས་མོ་ཨ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ། ཨ་རིའི་རྒྱལ་ས་ཝ་ཤིང་ཐོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན།